རང་གི་སྐྱ་རེངས་གྲངས་ཅི་འདུག་བསམ་བློ་བཏང་གིན་ལ་བསམ་བློ་བཏང་གིན་ཡོད་བསམ་པ་རེད། སེམས་ལ་དྲན་ཡོང་ངོ་མ་ཁོ་ན། བསམ་བློ་ངོ་མ་ཕྱི་ལོག་ལ་འགྲོ་གི་ཡོད་ས་རེད། ཁོའི་ཁ་ལ་བསམ་བློ་མ་སླེབས་པ་བྱས། ཡང་འདྲ་མི་འདྲ་ཞིག་དྲན་ཡོང། ལྟོ་གོ་ག་རང་འདུག་ཁ་ར་ཟེར་ན་པའི་རྣམ་གཡེང་དེ་ཤུགས་ཆེ་ཤུགས་ཆེ་དྲགས་ཆེ་དྲགས་པའི་སྐྱོན་ཡིན་པ་འདྲ་འདུག་ཨ། དེ་འདྲ་ཞིག་བརླག་འགྲོ་འདུག་ཨ་ན་ནི། དེ་ལ་ཐབས་ཤེས་རོགས་བྱས་ན་འོ་ཐུག་ས་ཁོ་སོང། གནད་འགག་དེའང་ཁོ་སོང་དེ་དེ་མ་ལ་གང་བྱས་ཤིག་གནས་སྐབས་རིང་ཁོ་རང་རང་ལ་སྦྱངས་བྱས་ཨ་ནི། མ་ཚོས་དགའ་རོགས་ཅིག་སླེབས་ས་དེ་ཤི་ནས་དེ་ནས་འོག་དེ་མ་ཐོན་གི་ཡོད་བསམ་སོང། ཡང་ཡག་བསམ་བློ་བཏང་ན་འདི་ག་རེད།

དོན་དག་ལ། དེ་བྱས་ནས་ཨ་ལས་ད་དེའི་གཞུག་བླ་མ་ལ་ཞེ་དྲག་ཞེ་དྲག་བཅུ་གཡས་བཏབ་པ་ནི་ཤ་ཨ་ཡེ་མ་ཡོད་ཚད་རེད། འདི་ལས་དོན་དག་གང་དག་གང་ཞིག་གནད་འགག་འདྲ་མི་འདྲ་འདི་ཚོ་དུས་ཤ་ཨ་རེད། འདི་གང་བྱས་དོན་དག་ལ་ད་ག་སྒྲུབ་རོགས་རྣམས་ལ་བཅོལ་བ་ཙམ་གྱིས་ཕན་ཐོགས་པ་མ་རེད་རེད་བ། བྱས་ཙང་སོ་སོས་གང་ཐུབ་ཐུབ་བྱས། ཉི་མ་རེ་ལ་པདྨ་ད་མ་ད་ཡིན་པས། ཅིག་གནད་འགག་ཆེ་ཤོས་རེད་ད་དེ་འདྲའི་ང་ལ་ད་ཉི་མ་པད་རེད་ཉི་མ་རེ་ལ་མ་ཆག་པ་བྱས་ནས། སྐར་མ་བཅོ་ལྔ་བཟོ་འདྲ་བོ་ཉི་ཤུ་བཟོ་འདྲ་བོ་དེ་འདྲའི་ཞིག་དུས་ཚོད་སེམས་བྱེད་ཁོ་ཚོས་གང་ཐུབ་ཐུབ་བྱས། བྱས་མ་བྱས་ནས་ཤེས་ང་ཚོ་འདི། སང་ཉིན་བྱ་གནངས་བྱ་ཟེར་རེད་ཡང། ལས་ཀ་གཅིག་བྱས་ནས་ད། དེའི་གཞུག་ལ་ཤེས་སོད་དེ་ཡིས་ང་རང་ཚོ་ད་ག་རང་རེད་བ་དེ་བྱེད་དུས་ད་རེས་ཐ་མ་ཐ་མ་ཐ་མ་འདི་འདི་ལོ་རྒས་འཁོགས་ཐོག་སྐྱེས་ཤག་འགྲོ་ཁ་གང་བྱས་མ་བྱུང་ང་ཚོ་ལོ་རྒས་འཁོགས་པ་དེ་སྐྱེས་ཨ་ནུ་ལོ་རྒས་འཁོགས་ནས་སླེབས་ཚར་དུས་སྦད་དེ་དུས་ཚོད་གོ་ཆ་ཚང་ཞིག་གཏུགས་ཚར་དུས་སེམས་གི་ནང་ནས་དཔེ་ཧུར་ཐག་པ་དང་ཞི་བ་ཆེ་བ་བསམ་བསམ་བྱས་སེམས་གི་དངངས་སྐྲག་ཅིག་བྱས་ད་དུས་ཚོད་འདང་ཡས་མི་འདུག་བསམ་བྱས་དངངས་སྐྲག་ཅིག་བྱས་ནས་ཁོ་ལ་ཧུར་ཐག་པ་དང་བྱས་ཁར་ཐོག་རུ་ཤུགས་རེ་བརྒྱབ་ཡོང་དུས་ད་ག་མཁའ་ལ་ཕུང་སོ་ཐེབས་བྱས་ཨ་ནི་ཞི་ནས་གང་འཚམ་བྱས་སྦད་དེ་སེམས་གི་ནང་ལ་ཟིང་ཆ་ཞིག་བརྒྱབ་ཡོང་གི་འདུག་ཨ་ནི་སོ་སོ་མ་སྐྱིད་པ་ཆགས་ཨ་ནི།

རྒྱུན་ཡོད་པ་དེ་ཚོ་ལོ་ཨའུ་ཙམ་ཡིས་ད་ལོ་གང་འཚམ་ཅིང་ཏིང་ངས་ཧུར་ཐག་པ་དང་བྱེད་དགོས་གཏོགས་བྱས་ཏེ་ཡང་དག་རེད་གང་འཚམ་གོ་ལེ་ཡར་སྤེལ་ན་ང་ཚོ་ལོ་ཉི་ཤུ་ཙམ་ནས་ད་སུམ་ཅུ། སུམ་ཅུ་སོ་ལྔ་ཙམ་ཟིན་སོང་ངས་ཧུར་ཐག་པ་དང་བྱེད་བསམ་བཟང་མོའི་སྐོར་རེད་ད་ཅུང་མ་སུམ་ཅུ་སོ་ལྔ་སླེབས་ཚར་དུས་ཡང་དག་གོ། དེ་དུས་སོ་སོའི་ལག་ལེན་བྱེད་ཀྱི་མ་རེད་ཚེ་འདིས་ཀྱང་ཉར་གོ་ཞེས་གོ་གོ་ད་ངས་བཞི་བཅུ་ཟིན་སོང་ན་དང་ད་བཞི་བཅུ་ཞེ་གྲངས་ཅིག་སླེབས་སོང་དེ་ནས་ངས་ཧུར་ཐག་པ་དང་བྱེད་ཡང་དེ་བར་དུ་བཞག་གི་རེད། ཡང་བཞི་བཅུ་ཞེ་གྲངས་ལྡན། ཐ་ན་ལྔ་བཅུ་ལ་སླེབས་ཙམ་ངས་ཧུར་ཐག་པ་དང་མ་བྱས་ན་དེ་མི་འཐུས། ད་དེ་དུས་གཏན་གཏན་ཡིན་བསམ་གྱི་འདུག་ཡང་དེ་དུས་ཟེར། ད་མི་འཐུས་ཡང་ཡང་ཆགས་ཡོང་གི་རེད། གཅིག་ཏུ། ཞོག་གཅིག་ལ། གཅིག་ལ་བསམ་གནད་འགག་གཅིག་ལ་ཁར་འདུག་བསམ། ད་དཔེར་ན་ང་རང་ཚོ། ལམ་རིམ་འདི་ནང་ལ་བཅུག་ན་ཡག་པོ་རེད་ད་ངས་དེ་ལ་བཅུག་གི་ཡོད་ཀྱི་མ་རེད་བསམ་གི་རེད། དཔེར་ན་མི་ཁོམ་པའི་གནས་ཡང་དུས་རྒྱུན་ང་རང་ཚོ་མི་ཁོམ་པའི་གནས་བརྒྱད་མ་གཏོགས་ཟིག་གེ་བརྩི་གི་ཡོད་མ་རེད་མ་གཏོགས་པ་སེམས་ན་སོ་སོའི་ལུས་ལ་མི་ཁོམ་པ་ཞིག་ག་ཚོད་ཆོས་བྱེད་ཀྱི་ག་ཐུབ་ལ། ད།

ཨ་ལེ། ཁ་བཟོ་རེད་ད། ད་དེ་རིང་གཟུགས་པོ་བདེ་པོ་ཞིག་ཡིན་ན་ཡང། ནམ་ཞིག་ལོ་རྒས་པའི་སྐབས་ལ་ད་རང་བཞིན་གྱིས་ད། གང་ཟེར། དཀའ་ལས་རྒྱག་མི་ཐུབ་ངེས་བྱེད་པའི་དེ་ཆགས་རྒྱུ་ཐག་ཆོད་པ་རེད་དེ་དུས་སུ་མི་ཁོམ་པ་ཆགས་ཀྱི་རེད་བསམ་བྱས། བསམ་བློ་བཏང་བཞག་ན་དེ་ལྟར་ནི་བྱེད།